རྣམ་པ་ཚོ་སྐུ་ཁམས་བཟང་དེ་རིང་ཕྱི་ཟླ་གཉིས་པའི་ཚེས་ཉི་རྩ་བདུན་རེས་གཟའ་མིག་དམར་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་བཞུགས་སྒར་རྡ་རམ་ས་ལའི་ལས་ཁུངས་ནས་སྙན་སྒྲོན་ཞུ་གི་ཡོད་ང་བསྟན་འཛིན་ཡོན་ཏན་ཡིན་དེ་ཡང་དེ་རིང་གི་གསར་འགྱུར་ཐོག་མ་དེ། སྤྱི་ལོ་ཉིས་སྟོང་ཉི་རྩ་བཞི་དང་ཉི་ཤུ་རྩ་ལྔ་ལོའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྔོན་རྩིས་ཚོད་དཔག་འཆར་རྩིས་ཚོགས་ཆུང་གི་ལས་དོན་ཕྱི་ཟླ་གཉིས་པའི་ཚེས་ཉི་རྩ་དྲུག་ནས་དབུ་འཛུགས་གནང་ཡོད་པ་རེད། དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དོན་ཚན་དྲུག་ཅུ་རེ་དྲུག་པའི་ནང་འཁོད་ཡོད་པ་བཞིན་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་སྔོན་རྩིས་འཆར་ལོའི་ཡོང་འབབ་དང་འགྲོ་སོང་ཇི་ཡོད་ཟུར་འཇོག་བཅས་འཚེམས་ལུས་མེད་པའི་ལོ་འཁོར་སྔོན་རྩིས་འགོད་འབུལ་བྱུང་བ། གྲོས་ཚོགས་སུ་བཀའ་འཁྲོལ་གོ་བསྡུར་ཆེད་སྔོན་རྩིས་ཚོད་དཔག་འཆར་རྩིས་ཚོགས་ཆུང་གི་ལས་དོན་དབུ་འཛུགས་གནང་ཡོད་པ་རེད། གཞན་ཡང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་འདུ་དྲུག་པའི་ལས་དོན་མཇུག་སྐྱོང་གི་གྲོས་ཚོགས་འཕར་མ་དེ་བཞིན་ཕྱི་ཟླ་གསུམ་པའི་ཚེས་བཅུ་གསུམ་ནས་བཅུ་དྲུག་བར་ལས་ཉིན་བཞིའི་རིང་བསྐྱང་གཏན་འཁེལ་ཡོད་པ་དང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་འདུ་བདུན་པོ་དེ་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ནས་ཚེས་སུམ་ཅུ་བར་ལས་ཉིན་བཅུ་གཉིས་རིང་ཚོགས་གཏན་འཁེལ་ཡོད་པ་རེད། བོད་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་རྒྱ་ནག་གཞུང་གིས་བོད་མི་རྣམས་ལ་བཟོད་མི་བདེ་བའི་དྲག་གནོན་དང་འཛིན་བཟུང་བྱས་ཡོད་པར་བཙན་བྱོལ་བོད་མི་རྣམ་པས་ལས་འགུལ་སྣ་ཚོགས་སྤེལ་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་ལ་ཁ་གཡར་ཏེ་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་མི་རབས་ནས་མི་རབས་དུ་ཆགས་ཤིང་གནས་པའི་ཡུལ་སྡེ་ཁག་གཉིས་དང་དགོན་པ་ཁག་ཅིག་གནས་སྤོ་དགོས་པའི་བཙན་བཀའ་བཏང་བར་བོད་མིའི་སྒྲིག་འཛུགས་ཀྱིས་གཙོས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་སྐྱོན་བརྗོད་དང་ངོ་རྒོལ་རིམ་པར་གནང་ཡོད་ལ། སྡེ་དགེ་རྒྱལ་ཡོངས་ལྷན་ཚོགས་ཀྱིས་གཙོ་འགན་བཞེས་པའི་ཐོག་ནས་དྲ་ཐོག་ས་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་ཀྱང་སྤེལ་གནང་སྟེ། དེ་དང་ཕྱོགས་མཚུངས་དེ་རིང་ཞོགས་པར་སྦིར་སྡེ་དགེ་བོད་ཁམས་བཟོ་གཞིས་ཚོགས་པའི་གོ་སྒྲིག་འོག་སྦིར་ཁུལ་གྱི་བོད་མི་ཚོས་ཀྱང་རྒྱ་གཞུང་གི་བྱེད་བབ་དེ་དག་མཚམས་འཇོག་དགོས་པའི་ངོ་རྒོལ་གྱི་སྐད་འབོད་ཅིག་ཀྱང་གནང་སོང། གཞི་རྩའི་ད་རེས་རྒྱ་ནག་གཞུང་གིས་བཙན་བཀའ་གཏོང་སའི་དགོན་པ་དེ་དག་མང་ཆེ་བ་དུས་རབས་བཅུ་གསུམ་པའི་སྐབས་དཔལ་ས་སྐྱའི་དབང་སྒྱུར་སྐབས་ཕྱག་བཏབ་གནང་ཞིང་ལོ་རྒྱུས་ཡུན་རིང་ལྡན་པ་ཤ་སྟག་ཡིན་འདུག་ལ། དགོན་པ་དེ་དག་གི་ནང་རྟེན་དང་ལྡེབས་བྲིས་ལ་སོགས་པ་དེ་དག་ད་ལྟའི་ཆར་ཧ་ཅང་དཀོན་ལ་རིན་ཐང་གཞལ་དུ་མེད་ཅིང། ཅི་སྟེ་རྒྱ་ནག་གཞུང་གིས་བཙན་བཀའ་ལྟར་གཞིས་སྤོ་བྱེད་དགོས་བྱུང་ན་རྩ་ཆེའི་རིག་གནས་ཤུལ་བཞག་དེ་དག་རྩ་མེད་དུ་འགྲོ་རྒྱུ་མ་ཟད་སྔར་སྲོལ་བོད་མིའི་སྲོལ་རྒྱུན་གྱི་འཚོ་བ་སྐྱེལ་སྟངས་དང་ཁ་བྲལ་གྱིས་དཀའ་ངལ་དུ་མ་གདོང་ལེན་བྱེད་དགོས་པ་ཆགས་རྒྱུ་ཡིན་པར་བཞེད་འདུག། ས་བྱིའི་ཞི་རྒོལ་རྗེས་བོད་ནང་རང་ལུས་མེར་སྲེག་གི་ཞི་རྒོལ་བྱེད་འགོ་བཙུགས་ནས་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་དང་བསྟུན་ནས་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ནས་ཛ་དྲག་གི་དྲི་བ་ཞེས་པའི་བརྗོད་གཞིའི་ཐོག་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐོར་སྐྱོད་འགྲེམས་སྟོན་ཞིག་དབུ་འབྱེད་གནང་སོང། རྒྱ་ནག་གཞུང་གིས་བོད་མི་རྣམས་ལ་བཙན་གནོན་དང་དྲག་པོའི་སྲིད་བྱུས་འོག་བོད་མི་ཚོ་འུ་ཐུག་ཐབས་ཟད་ཀྱིས་བོད་མིར་རང་དབང་དགོས་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་གདན་འདྲེན་ཞུ་དགོས་ཞེས་འབོད་སྒྲའི་ངང། སྤྱི་ལོ་ཉིས་སྟོང་དགུ་ལོར་རང་ལུས་མེར་བསྲེགས་ཀྱི་ཞི་རྒོལ་བྱེད་འགོ་བཙུགས་ནས་དེ་རིང་ལོ་ངོ་བཅོ་ལྔ་འཁོར་བའི་དུས་དྲན་སྲུང་བརྩི་དང་བསྟུན་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ཀྱིས་དེ་རིང་གི་ཉིན་མོ་འདི་བཞིན་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོས་བརྗེད་དཀའ་བའི་ཉིན་མོ་ཞིག་ཡིན་པ་འགྲེལ་བརྗོད་གནང་སོང། གཞི་རྩའི་སྤྱི་ལོ་ཉིས་སྟོང་དགུ་ཕྱི་ཟླ་གཉིས་པའི་དེ་རིང་གི་ཚེས་ཉི་རྩ་བདུན་ཉིན་ཀིརྟི་དགོན་པའི་གྲྭ་བློ་བཟང་བཀྲ་ཤིས་སམ་བཀྲ་བྷེ་ལགས་ཀྱིས་རང་ལུས་མེར་བསྲེགས་བཏང་བ་ནས་བཟུང་ད་བར་དབུས་བོད་མིའི་སྒྲིག་འཛུགས་ཀྱི་གྲངས་ཐོར་གཞིགས་ན། བོད་ནང་རང་ལུས་མེར་སྲེག་གཏོང་མཁན་ཤེས་རྟོགས་བྱུང་བ་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ང་བདུན་བྱུང་ཡོད་པ་དང། དེའི་ཁྲོད་ནས་བོད་མི་བརྒྱ་དང་སུམ་ཅུ་སོ་དྲུག་འདས་གྲོངས་སུ་ཕྱིན་ཡོད་པ་མ་ཟད་གཞན་རྣམས་ད་ལྟའི་ཆར་གར་ཡོད་ཆ་མེད་དུ་གྱུར་ཡོད་པ་འཁོད་འདུག། ཆོ་འཕྲུལ་ཟླ་བའི་དུས་ཆེན་དང་བསྟུན་བྱེས་ཀྱི་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་རྒྱལ་བ་བྱམས་པ་མགོན་པོའི་སྐུ་བརྙན་གདན་ཞུས་ཀྱིས་མི་མང་ལ་མཇལ་ཁ་བསྩལ་གནང་མཛད་ཡོད་པ་རེད།
དེ་ཡང་བོད་ཟླ་དང་པོའམ་ཆོ་འཕྲུལ་ཟླ་བའི་ཚེས་བཅུ་བདུན་ཉིན། སྔར་སྲོལ་ལྟར་རྗེ་ཙོང་ཁ་པ་ཆེན་པོའི་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་ཆོ་འཕྲུལ་སྨོན་ལམ་ཆེན་མོར་དབུ་བཞུགས་དགའ་ལྡན་ཁྲི་ཚབ། དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་རྗེ་བཙུན་བྱང་ཆུབ་སངས་རྒྱས་མཆོག་གིས་དབུས་པའི་དགེ་འདུན་འདུས་དམངས་མང་ཚོགས་དང་བཅས་ནས་སེར་སྦྲེང་བསྒྲིགས་ཏེ་རྗེ་བཙུན་བྱམས་པ་མགོན་པོའི་སྐུ་བརྙན་དགའ་ལྡན་ཚོགས་ཆེན་ནས་དགའ་ལྡན་གླིང་སྐོར་དུ་གདན་ཞུས་ཀྱིས་ཕྱོགས་བཞིར་ཁྲུས་གསོལ་རབ་གནས་དང། དེ་བཞིན་མི་མང་རྣམ་པས་མཇལ་ཁ་ཞུས་གནང་ཡོད་པ་རེད་ལ། དམིགས་བསལ་ཆོ་འཕྲུལ་དུས་ཆེན་སྐབས་རྗེ་བཙུན་བྱམས་པ་མགོན་པོའི་སྐུ་བརྙན་གདན་ཞུ་གནང་དགོས་དོན་ཡང། སངས་རྒྱས་རྣམ་འདྲེན་ལྔ་པ་རྒྱལ་བ་བྱམས་པ་འཇིག་རྟེན་གྱི་ཁམས་སུ་བྱོན་ཏེ་སེམས་ཅན་གྱི་དོན་མཛད་པའི་སྐབས་སུ་འཁོར་གྱི་དང་པོར་སྐྱེས་ཏེ་གསུང་གི་བདུད་རྩིར་སྤྱོད་ཅིང། མདོར་ན་རྒྱལ་བ་བྱམས་པའི་བསྟན་པ་མྱུར་དུ་འཆར་བའི་རྟགས་དང་རྟེན་འབྲེལ་མཚོན་ཆེད་དང། གཞི་རྩའི་འདི་ལོའི་གདན་ས་དགའ་འབྲས་གཉིས་ཀྱི་ཆོ་འཕྲུལ་སྨོན་ལམ་དེ་བཞིན་གདན་ས་དགའ་ལྡན་དུ་ཚོགས་ཡོད་ཅིང། སྨོན་ལམ་སྐབས་སྨོན་ལམ་ཁྲི་པས་སྐྱེས་རབས་ཀྱི་བཀའ་ཆོས་དང་སེམས་བསྐྱེད་ཀྱི་ཆོ་ག། ཆོ་འཕྲུལ་དུས་ཆེན་དང་ལྷ་ལྡན་སྨོན་ལམ་བྱོན་པའི་ངོ་སྤྲོད་སོགས་གནང་ཡོད་པ་རེད་འདུག།
ཨ་རིའི་མཁའ་དམག་གི་དམག་མི་ཞིག་གིས་ཨ་རིའི་ནང་རྟེན་གཞི་བྱས་པའི་ཨི་ཟི་རལ་གྱི་གཞུང་ཚབ་ཁང་གི་མདུན་དུ་རང་ལུས་མེར་སྲེག་བཏང་ཡོད་འདུག་དེ་ཡང་ཁ་སང་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ཨེ་རོན་བུ་ཤི་ནལ་ཁོང་གིས Twitch དྲ་རྒྱའི་ཐོག་ནས་བཏང་བའི་ཐད་གཏོང་དེའི་ནང་ད་ནས་བཟུང་ཁོང་པེ་ལེ་སི་ཏིན་གྱི་མི་རིགས་རྩ་མེད་གཏོང་བའི་བྱེད་བབ་དེ་དང་འབྲེལ་བ་མེད་ཅེས་བརྗོད་ཡོད་འདུག་ཅིང་དེ་རིང་ཁོང་གིས་ཨི་ཟི་རལ་གཞུང་གིས་པེ་ལེ་སི་ཏིན་མི་རིགས་རྩ་མེད་གཏོང་བའི་སྲིད་ཇུས་དེ་ལ་ངོ་རྒོལ་དྲག་པོ་ཞིག་བྱེད་རྒྱུ་ཡིན་ཞེས་གསུངས་རྗེས་རང་ལུས་མེ་ལ་བསྲེགས་ནས་མཐའ་མའི་འབོད་སྒྲའི་ནང་པེ་ལེ་སི་ཏིན་ལ་རང་དབང་ཐོབ་པར་ཤོག་ཅེས་བརྗོད་ནས་ས་ལ་འགྱེལ་ཡོད་པ་དང་དེ་རྗེས་ཁོང་སྨན་ཁང་ནང་བསྐྱལ་ཀྱང་མྱུར་སྐྱོབ་མ་ཐུབ་པར་འདས་གྲོངས་སུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨ་རིའི་ནང་ཨི་ཟི་རལ་གྱིས་པེ་ལེ་སི་ཏིན་མི་རིགས་རྩ་མེད་གཏོང་བའི་སྲིད་ཇུས་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་ཐོག་མར་ཨེ་ཏི་ལན་ཊ་ནང་བྱུང་ཡོད་པ་དང་ད་རེས་ཀྱི་རང་ལུས་མེར་བསྲེགས་འདི་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་པ་རེད། གཞི་རྩའི་ཨི་ཟི་རལ་ཧ་མ་སི་དམག་འཐབ་འགོ་བཙུགས་པ་ནས་བཟུང་ད་བར་གསར་འགྱུར་བརྒྱུད་ལམ་ཁག་གི་གྲངས་ཐོར་གཞིགས་ན་ཨི་ཟི་རལ་གྱི་མི་གཅིག་སྟོང་ཉིས་བརྒྱ་ལྷག་དང་པཱ་ལེ་སི་ཏིན་གྱི་མི་ཁྲི་གསུམ་ཙམ་དམག་ནང་ཚེ་སྲོག་ཤོར་ཡོད་པ་རེད་འདུག་ཐེངས་འདིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན་རྣམ་པ་ཚོ་ང་ཚོའི་ལེ་ཚན་གསན་གཟིགས་གནང་བ་ཐུགས་རྗེ་ཆེ།